བཤེས་གཉེན་ཚུལ་བཞིན་བསྟེན་ཚུལ་གཞོན་ནུའི་སྲིད་དབང་དགེ་བཤེས་སྤྱན་སྔ་བ་ཆེན་པོ་ལ་བསྟེན་ཚུལ་གཞན་དང་མི་འདྲ་བསྟེན་པ་ཡིན་ཙང་མཎྜལ་ཕུལ་སྐབས་ཕུལ་སྐབས་ཅིག་ལ་ཡང་ནི་དགེ་བཤེས་ཀྱི་གསུང་གཅིག་བྱོན་སོང་ན་དེ་མ་ཐག་པ་པོ་ལང་ཚ་ཡར་བཞེངས་ནས་ཕེབས། དེ་འདྲ་གནང་གི་ཡོད་རེད། ཉི་མ་གཅིག་རེ་ཚེ་སངས་རྒྱས་མང་པོ་གཅིག་གི་ནམ་མཁའ་ལ་ཞལ་གཟིགས་ཟིན་ནས་ཏིང་ངེ་འཛིན་གྱི་སྒོ་བརྒྱ་ཕྲག་མང་པོ་དུས་གཅིག་ལ་བརྙེས་པ། སྒོམ་རྒྱབ་མི་དགོས་ཀྱི་ནའང་དེ་འདྲ་རྟོགས་པ་འཁྲུངས་འགྲོ། རྗེ་བཙུན་གྲགས་པ་རྒྱལ་མཚན་ཟེར་མཁན་དེ་ཕ་མ་ས་སྐྱ་གི་ས་སྐྱ་གོང་མ་ལྔ་ཡི་ནང་ནས་གྲགས་པ་རྒྱལ་མཚན་ཟེར་མཁན་དེ་རེད་བ་འཇམ་དཔལ་གྱི་སྤྲུལ་པ་རེད། འོ་ཁོང་དེ་ནས་ཚ་བོ་དེ་ས་སྐྱ་པཎྜི་ཏ་ཆེན་པོ་ཁོ་རང་གི་ཚ་བོ་ཡིན་ཙང་རང་གི་ཨ་ཁུའི་འདུ་ཤེས་བྱེད་མ་གཏོགས་བླ་མའི་འདུ་ཤེས་རྩ་བ་ནས་བཞག་གི་མེད་རེད། བླ་མའི་འདུ་ཤེས་ཁྱོན་ནས་བྱེད་ཀྱི་མེད་རེད།

སངས་རྒྱས་དངོས་ཀྱི་བདུད་བཞི་བཞག་བྱས་ནས་སྙོམས་ཡོད་དེ་བྱས་ནས་ཉི་མ་སྙོམས་བཞི་ལ་ཡང་དྲག་ཚེ་ཀུན་ལ་ས་སྐྱའི་དཔེ་འདྲེ་དང་རི་པིན་གནས་ལྔ་ལ་མཁས་པ་བྱས་ནས་དཔེ་འདྲེ་དང་ཆིམས་ཕུ་གཅིག་ལ་བརྗོད་ཅིང་རྟོག་པ་རང་ཆོས་སུ་འཁྲུངས་ལ། འོ་དེ་འདྲ་བྱུང་བ་རེད་ས་སྐྱའི་དཔེ་འདྲེ་དང་ཆིམས་ཕུ་བསྲིངས་ཏེ་འདི་ཚོའི་གྲྭ་པ་རྒྱལ་མཚན་ཁོ་རང་གི་ཨ་ཁུ་ཡིན་པ་རེད། ཨ་དེ་ཞལ་གྱིས་ཞུས་བྱས་ནས་དེ་འདྲ་བས་སྟོང་པ་འཁྲུངས་ཡང། འོ་དེ་འདྲ་བྱུང་བ་རེད་ཅེས་ད་ས་ལོང་ཉུང་མཐོ་ཚོང་ཆུ་གོང་འཕེལ་དུ་འགྲོ་བ་བསྲིངས་ཏེ་བླ་མའི་བཀའ་བཞིན་དུ་བགྲོད་པ་ཡིན་ན་ས་ལོང་ཉུང་མཐོ་ཚོང་ཆུ་གོང་འཕེལ་དུ་འགྲོ་བ་རེད། འོ་ད་གཟོད་རེད། ངེས་སོང་དུ་མི་གཏོང་བ། ངན་སོང་དུ་འགྲོ་ཡས་ཀྱི་ལས་དེས་དཔེར་ན་ཚེ་འདིར་མགོ་བོ་ཚ་བ་ཙམ་གྱིས་ཀྱང་དག་པར་འགྱུར་རོ་ཟེར་འདུག་ག། ཡང་ན་ནི་བླ་མའི་བཀའ་བཀྱོན་ལ་སོགས་པ་དེ་ཚོ་གནང་བ་ཡིན་ན་བརྒྱད་བཀག་ཙམ་གྱིས་ཀྱང་དག་པར་འགྱུར་རོ་ཟེར་ས་ཡི་སྙིང་པོའི་མདོ་ལས་ཡོད་རེད་བ། བརྒྱད་བཀག་ཟེར་དེ་བཀའ་བཀྱོན་གནང་བ་དེ་ལ་བརྒྱད་བཀག་ཟེར་གྱི་ཡོད་རེད། ཡང་བླ་མས་བཀའ་བཀྱོན་རེ་གནང་དུས་སྐོར་ལ་རང་གི་ལས་སྒྲིབ་མང་པོ་ཞིག་དག་འགྲོ་དགོས། བླ་མས་ཉེས་དག་འདྲ་ཅིག་བཏང་བ་ཡིན་ན་བར་ཆད་མང་པོ་ཞིག་སེལ་གི་ཡོད་རེད། འགྲོ་མགོན་གཙང་པ་རྒྱ་རས་ཀྱིས་གསུངས་པ་རེད་བ། དེ་ནས་བརྡུང་བརྡེག་བྱུང་ན་དབང་བསྐུར་ཡིན་བྱིན་རླབས་འབྱུང་ན་དེ་ཡིས་འབྱུང།

བླ་མས་བཀའ་བཅུ་དྲག་པོ་དེ་འདྲ་གནང་པ་ཡིན་ན་སོ་སོར་བག་ཆགས་ཡོད་པ་དེ་བག་སེལ་འགྲོ་དགོས་རེད། ལ་དགེ་བཤེས་སྟོན་རླུང་པ་ཆེན་པོ། དགེ་བཤེས་ནས། ལྷ་བཟོ་བ་སིང་དེ་དགེ་བཤེས་ལྷ་བཟོ་བ་སིང་དེ་དགེ་བཤེས་སྟོན་རླུང་པ་སློབ་མ་རེད་བ། ཧན་ཚང་ཚོ་ལ་ནས། མཇལ་ཁ་གྲོལ་དུས་སྐོར་ལ་བཀའ་བཅུ་ཅོ་འཇོ་མ་དུ་གནང་དགོས་མ་རེད། བཀའ་བཅུ་ཅོ་འཇོ་གནང་དུས་དགོས་རེད། དེའི་ལྷག་མ་དགེ་བཤེས་ཉག་མོ་པ་སིང་ཆེ། དགེ་བཤེས་ཉག་མོ་པ་སིང་དེ་ཡེ། ཧན་ནས། སློབ་དཔོན་དེ་ནས་འདག་ཆ་དཔེ་ལུང་ལ་སྡོང་བ་བྱེད་དུ། ང་རང་ཚོ་ལ་སྡང་པོ་ཞེ་དྲག་བྱེད་ཀྱི་འདུག་དེ་ག་རེ་ཡིན་ན་ཟེར་དགེ་བཤེས་ལྷ་བཟོ་ལ་ཡར་ཞུ་ཡི་མེད་དགེ་བཤེས་ལྷ་བཟོ་གིས་ཁྱོས་དེ་ལྟར་མ་ཟེར་ཟེར། ང་ལ་དགེ་བཤེས་དེས་བཀའ་རེ་རེ་གནང་དུས་ཤིག་ད་ཡི་དམ་ཧེ་རུ་ཀ་ཡིས་བྱིན་གྱིས་རློབ་པ་ནང་བཞིན་རེ་རེ་ཡོང་གི་འདུག་ཟེར། དེ་ལ་ཁོ་གཉིས་ཀྱིས་དགེ་བཤེས་ལྷ་བཟོ་བ་ཟེར་མཁན་དེ་དགེ་བཤེས་ལྷ་བཟོ་བ་གིས་དགེ་བཤེས་སྟོད་ལུང་པ་གིས་བཀའ་བཀྱོན་གནང་བ་དེ་ཧེ་རུ་ཀ་ཡིས་བྱིན་གྱིས་རློབ་པ་ཞིག་ཡོང་གི་འོ་དགེ་བཤེས་ཉག་མོ་པ་ལ་ནི་སོ་སོ་ལ་སྡང་བ་བྱེད་པ་སྡང་པོ་བྱེད་པ་ཅིག་མཐོང་གི་རེད།

དེ་ནས་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་རྒྱ་བོད་གཉིས་ལ་བས་གཞན་དང་མི་འདྲ་མཛད་འཕྲིན་རྒྱས་པ་དེ་ང་བླ་མའི་བཀའ་དྲིན་ཡིན་ཟེར་གསུངས་འདུག་བ་བླ་མ་བརྒྱ་དང་ལྔ་བཅུ་རྩ་གསུམ་བསྟེན་པ་རེད། བླ་མ་བརྒྱ་དང་ལྔ་བཅུ་རྩ་གསུམ་གྱི་ཐུགས་ལ་མ་བཏགས་པ་གཅིག་ཀྱང་མེད། ཇོ་བོ་རྗེ་ཀྱིས། ཚང་མ་ཐམས་ཅད་ཐུགས་ལ་བཏགས་པ་རྐྱང་རྐྱང་ཡིན། མ་མཉེས་པ་གཅིག་ཀྱང་མེད་གསུངས་ཇོ་བོ་རྗེ་ཀྱིས་གསུངས་འདུག་བ། དེ་ཡི་བཀའ་དྲིན་ལ་བརྟེན་ནས་ནི། ཇོ་བོ་རྗེ་ཀྱི་འཕྲིན་ལས་དེ་ཡིན་ན་ནམ་མཁའ་དང་མཉམ་པ་དེ་འདྲ་དང་གཞན་དང་མི་འདྲ་ཅིག།

ད་ནི་བཤེས་གཉེན་བསྟེན་ཚུལ་གཞན་དང་མི་འདྲ་བས་ཇོ་བོ་རྗེ་ལ་བསྟེན་ཚུལ་ཚུལ་བཞིན་དུ་བྱས་པས་དེའི་བཀའ་དྲིན་ལ་བརྟེན་ནས་བྱུང་བ་ཅིག་རེད་བ། ང་དེ་འདྲ་ཡིན་ཙང་ང་ཚོ་བཤེས་གཉེན་བསྟེན་པའི་ཕན་ཡོན་སུ་ཡིན་ཏེ་གལ་ཆེན་པོ་རེད། བཤེས་གཉེན་བསྟེན་བཤེས་གཉེན་བསྟེན་ཟེར་མཁན་དེ་བླ་མ་སྐད་གྲགས་ཆེན་པོ་དང། བཞུགས་ཁྲི་མཐོ་པོ་མགོ་ལ་བཞུགས་མཁན་རྒྱུ་དཔལ་འབྱོར་ལོངས་སྤྱོད་བླ་བྲང་ཁ་ཡོད་མཁན་དེ་ཚོ་ལ་བཤེས་གཉེན་བསྟེན་ཚུལ་ང་ཚོ་དཀའ་གི་མ་རེད། ཁོ་ག་རེ་ཟེར་ན་དུས་རྒྱུན་དུ་འབྲེལ་བ་བྱེད་ཡ་མ་རེད་བ། རང་དང་འདྲ་མཉམ་བྱས་ནས་མཉམ་དུ་བསྡད་སྡོད་མཁན་དགེ་རྒན་དེ་ལ་རྩ་ཆེན་པོ་བྱེད་དགོས་རེད། དེ་རྩ་ཆེན་པོ་མ་བྱས་ན་སྐད་གྲགས་ཆེན་པོ་དེ་ཚོ་ལ་རྩ་ཆེན་པོ་བྱས་ན་ཕན་ཐོགས་ག་གེ་ཡོད་མ་རེད། བླ་མ་གང་ག་གཅིག་པ་གཅིག་རྐྱང་རྩི་དགོས་རེད་མ་གཏོགས་བླ་མ་ལ་བཟང་ངན་གྱི་དབྱེ་བ་བཏགས་ཚར་རེད་དེ་ཚོ་ཕན་ཐོགས་ག་གེ་ཡོད་མ་རེད། སོ་སོ་དང་མཉམ་ཟ་མཉམ་འཐུང་བྱས་སྡོད་མཁན། ཤག་གཅིག་པ་བྱས་སྡོད་མཁན། ཨོ་དེ་འདྲ་དེ་ལ་ནི་གཟབ་གཟབ་ཞེ་དྲག་བྱས་ནས་དེ་ཡི་བཀའ་དང་མ་འགལ་ཅིག། ནས་འདི་ལས་བཤེས་གཉེན་ནི་རྩ་ནི་འཇིག་ཡས་མེད་པ། ཨོ་དེ་ལྟ་བུ། ཆགས་འགྲོ་གི་རེད། དགེ་བཤེས་པོ་ཏོ་བ་གིས་གསུངས་པ་རེད་བ་མོ་ངོ་བླ་མའི་མེ་ཕོ་ཆུ་གཉིས་ལས་ནང་ཆུ་མི་ཟ་བ་ཡིད་ཆེས་རེད། ཚེ་འདི་ལ་བླ་མ་དེ་ལ་འབྲེལ་བ་ཡག་པོ་བཞག་པ་ཡིན་ན་མ་འོངས་པ་ན་ལ་ཡ་ནས་ད་ལྟ་བླ་མ་དེ་ལས་ཡག་རྗེ་བཙུན་བྱམས་འཇམ་དབྱངས་ལྟ་བུ་དེ་འདྲ་ཡི་བཤེས་གཉེན་དང་མཇལ་བྱས་ནས་བསྟེན་ཚུལ་ཚུལ་བཞིན་དུ་བྱེད་ཐུབ་པའི་དེ་འདྲ་ཅིག་ཡོང་གི་རེད། དེ་འདྲ་གསུངས་པ་རེད་བ། དེ་འདྲ་ཡིན་ཙང་ང་ཚོ་བཤེས་གཉེན་བསྟེན་པའི་ཕན་ཡོན་བརྒྱད་ཟེར་གྱི་དེ།

དེ་ལྟ་བས་ན་མ་བལྟོས་པར་དུ་གཏན་ཚིགས་ལོག་པའི་ཉེས་དམིགས་སུ་བགྱི་ཡོད་རོ། དེ་སྲིད་ནི་བཤེས་གཉེན་ཚུལ་དེས་ཀྱི་ནི་གཏན་ཚིགས་ལོག་སོགས་ན་ག་རེ་གཅིག་གི་རེ་ཟིན་ན་ད་ངེས་པ་དེ་ཚེ་མེད་པར་གྱིས་ད་དེ་ལས་བསྡུ་བར་གྱི་ཆོས་ནི་མེད་པར་གྱིས། ཞེས་བོད་ཀྱི་ལྡོག་ཆ་ཤ་སྟག་ཡོང་གི་རེད། བླ་མ་ལ་གཉིས་མེད་ཤོད་ན་རྒྱལ་བ་ཀོ་ལ་གཉིས་མེད་ཤོད་འབའ་ཟེར། བླ་མ་ལ་གཉིས་མེད་བཤམས་ཟིན་ནས་བླ་མ་བས་མ་འགགས་དང། བླ་མ་ལ། ངོ་རྒོལ་བྱེད་པ་འདྲ་མོ་དང། བླ་མ་ཁ་གཏོང་བ་འདྲ་མོ་དང། བླ་མའི་བཀའ་བཅག་པ་འདྲ་མོ། དེ་འདྲ་བྱེད་པ་ཡིན་ན་ཕྱོགས་བཅུ་སངས་རྒྱས་ཐམས་ཅད་ཀྱི་བཀའ་བཅག་པ་དང་ཕྱོགས་བཅུ་སངས་རྒྱས་ཐམས་ཅད་ལ་བརྙས་སྨོད་བྱེད་པ་དང་གཅིག་པ་རེད། ཉེས་པ་ཆེན་པོ་ཞི་རག་རེད་བ། དེ་བདུད་རྩི་སྙིང་པོ་ནང་ལ་གསལ་པོ་ཞེ་དྲག་ཡོད་པ། ད་ལྟ་ནང་བཞིན་བྱས་ནས་ནི། བླ་མ་ལ་ཁོང་ཁྲོ་སྐད་ཅིག་མ་གཅིག་བྱས་ན་བསྐལ་པར་བསགས་པའི་དགེ་རྩ་བཅོམ་ནས་བསྐལ་པའི་བར་དུ་དམྱལ་བ་ནང་སྐྱེ་གི་རེད།

སྐད་ཅིག་མ་ཁྲི་ཕྲག་མང་པོ་ཡོད་ཙང་བསྐལ་པ་ཁྲི་ཕྲག་མང་པོའི་དགེ་རྩ་བཅོམ་ནས་བསྐལ་པ་ཁྲི་ཕྲག་མང་པོའི་བར་དུ་དམྱལ་བ་མནར་མེད་ནང་སྐྱེ་དགོས་རེད། བླ་མ་ལ་ཁོང་ཁྲོ་སྐད་ཅིག་མ་གཅིག་བྱས་ན་དེའི་གྲངས་དང་མཉམ་པའི་བསྐལ་པར་བསགས་པའི་དགེ་བཅོམ་ནས་བསྐལ་པར་དམྱལ་བར་སྐྱེ་བ་སྔགས་ལ་བརྟེན་ནས་མཆོག་མི་འགྲུབ། སྔགས་ཀྱི་ལམ་ལ་ཞུགས་ནས་བསྒྲུབས་པ་ཡིན་ན་ཡང་མཆོག་འགྲུབ་རྒྱུ་ཕར་ཙམ་བཞག་བྱས་ནས་ངན་སོང་བགྲོད་ཡ་གཅིག་མ་གཏོགས་ཡོད་མ་རེད། སྔགས་ལ་བརྟེན་ནས་མཆོག་མི་འགྲུབ། དཔེར་ན། སྔགས་ལ་བརྟེན་པས་ནི་མཚམས་མེད་ལྔ་དང་མི་དགེ་བཅུ་བྱེད་ཀྱི་དེ་འདྲ་གང་ཟག་གཅིག་ཡིན་པས་ན་རྡོ་རྗེ་ཐེག་པའི་ནི་སློབ་དཔོན་གྱི་དྲུང་དུ་ཕྱིན་ནས་ཉམས་ལེན་ཡག་པོ་ཅིག་བྱས་ནས་དེ་བྱས་པས་ན་ཚེ་གཅིག་ལ་སངས་རྒྱས་ཀྱི་གོ་འཕང་ཐོབ་རྒྱུ་ཡོད་གསུངས་པས། དེ་འདྲ་ཐོབ་རྒྱུ་ཡོད་རེད། བླ་མ་ལ་སྙིང་ནས་སྐྱོན་རྟོག་གིས་བལྟས་ན་དུས་ནམ་ཡང་འགྲུབ་ཡ་ཡོད་མ་རེད། དེ་གསང་བ་འདུས་པའི་རྒྱུད་ལས་གསུངས་པ་རེད། གསང་བ་འདུས་པའི་རྒྱུད་ལས་གསུངས་པ་རེད། ཨ་ནི། རྒྱུད་དོན་བརྩོན་ནས་བསྒྲུབས་ཀྱང་བསྐལ་པ་དམྱལ་བ་སྒྲུབ་པ་དང་འདྲ། རྒྱུད་ཀྱི་དོན་དེ་པས་ཉིན་མོ་ལ་ཟས་མེད་པ། མཚན་མོ་ལ་གཉིད་མེད་པ་བྱས་ནས་རྟག་ཏུ་དཀའ་ལས་ཀྱིས་བསྒྲུབས་པ་ཡིན་ནའི་དམྱལ་བ་ལ་ཐག་ཉེར་ཉེར་འགྲོ་ནི་མ་གཏོགས་ནས་སངས་རྒྱས་ཀྱི་གོ་འཕང་ལ་ཐག་ཉེར་འགྲོ་གི་མ་རེད་ཟེར་བླ་མ་ལ་དམ་ཚིག་སེལ་ཞུགས་རག་གི་དེ། ཡང་ཡོན་ཏན་སྔར་མ་སྐྱེས་པ་རྣམས་མི་སྐྱེ་ཞིང་སྐྱེས་ཟིན་ཉམས་པར་འགྱུར་བ། ཡོན་ཏན་སྔར་མ་སྐྱེས་པ་སྐྱེ་ཡ་སྐྱེ་ཡ་ཡོད་མ་རེད། སྔ་མ་སྐྱེས་ཟིན་གྱི་དེ་འདྲ་ཡོད་པ་ཡིན་ནའི་རིམ་པས་རིམ་པས་བྱས་ཏེ་མར་མར་མར་མར་ཉམས་འགྲོ་གི་རེད། ཡོན་ཏན་སྔར་མ་སྐྱེས་པ་རྣམས་མི་སྐྱེ་སྐྱེས་ཟིན་ཉམས་པར་འགྱུར་བ།

ཨ་ཏི་ཟི་ཀྲང་དེ་ཤི་ཉིན་བསྟན་འཚོལ་ལོག་པའི་ཉེས་མེད་རེད། ད་ལྟ་སུ་ཅི་ནས་མ་ཅི་ཀློག་ཅི་ནས་ནི། བཤད་ཀྱི་ཡོད་ན་ཕལ་ཆེར་འགྲིག་གི་མི་རེད་ད། མ་ཅི་ཀློག་བྱ་ན་ཡང་ཕལ་ཆེར་ཧ་གོ་ཡོད་ད། དངོས་གཞིའི་བཤེས་གཉེན་དེ་པའི་བོན་ཡོན་ནི་ཡོད་སྲིད། བྱང་ཆུབ་ལོངས་སྤྱོད་ཚོགས་ལ་མ་ནོར་ཡང་ལྡོག་པའི་དགེ་བའི་བཤེས་གཉེན་དམ་པ་ནི་སྲོག་དང་འཇུ་བའི་ཚུལ་གྱིས་གཏད་པ་ཡི་ཕན་ཡོན་དེ་ནི་སྲོང་བྱེད་མི་ཆོས་དེ་ཡོད་སྲིད། ཕན་ཡོན་དག་སྲོང་བྱེད་མི་ཆོས་པ་ཡོད་ཅག་རེད། གྲངས་མེད་སྐྱེས་པ་རྒྱ་མཚོའི་རྩོད་པ་རྒྱ། བསྒྲུབས་ཀྱང་ཤིན་ཏུ་རྙེད་དཀའ་ཟུང་འཇུག་ཅིག་བླ་མའི་མཐུ་ལ་བརྟེན་ནས་སྙིགས་དུས་ཀྱི་ཚེ་ཐུང་གཅིག་ལ་བདེ་བླག་འགྲུབ་པར་གསུངས་ཟེར། འོ་དེ། གྲངས་མེད་བསྐལ་པ་ཟེར་ཡས་དེ་བསྐལ་པ་གྲངས་མེད་གསུམ་གྱི་ཚོགས་བསགས་ནས་སྒྲུབ་དགོས་ཀྱི་སངས་རྒྱས་ཀྱི་གོ་འཕང་དེ་ཡིན་ནའི་བླ་མའི་བཀའ་དྲིན་ལ་བརྟེན་ནས་སྙིགས་དུས་ཀྱི་ཚེ་ཐུང་གཅིག་ལ་འགྲུབ་རྒྱུ་ཡོད་རེད། དཔེར་ན་ཆ་བཞག་གི་ཡིན་ན་བྱང་ཆུབ་སེམས་དཔའ་རྟག་ཏུ་ངུ་ཟེར་ཡས་དེ་བྱང་ཆུབ་སེམས་དཔའ་ཆོས་འཕགས་བསྟེན་པ་ལ་བརྟེན་ནས་བསྐལ་པ་གྲངས་མེད་གཉིས་ཀྱི་ཚོགས་དེ་ལོ་བདུན་གྱི་བར་དུ་འགྲུབ། གསང་སྔགས་ལས་དེ་ལྟ་བུ་དག་ཉིད་དེ་ཙམ་འགྲུབ་ཐུབ་ཡོད་མ་རེད། སྔགས་ཀྱི་ལམ་ལ་ཞུགས་ནས། འགྲུབ་ཐུབ་ཡོད་མ་རེད་བྱང་ཆུབ་སེམས་དཔའི། བྱང་ཆུབ་སེམས་དཔའ་རྟག་ཏུ་ངུ་དེ་སྔགས་ལམ་ལ་ཞུགས་ཡོད་མ་རེད་མདོ་ཕ་རོལ་ཏུ་ཕྱིན་པའི་ལམ་རྐྱང་རྐྱང་རེད་དེ། དེ་ཡིན་ནའི་སྔགས་ལམ་ལས་མྱུར་བ་བྱུང་བ་རེད་སངས་རྒྱས་ཀྱི་གོ་འཕང་བསྒྲུབས་པ་དེ་སྔགས་ལ་ཞུགས་པ་ལས་ཀྱང་བྱང་ཆུབ་སེམས་དཔའ་རྟག་ཏུ་ངུ་ལ་གཞན་དང་མི་འདྲ་བར་མྱུར་བ་ཞིག་བྱུང་བ་དེ། བླ་མའི་ཆེད་དུ་ལུས་སྲོག་ལོངས་སྤྱོད་ཚང་མ་བཏང་བྱས་ལུས་བཏང་བ་རེད་བ། མཐའ་མཇུག་ཤག་གི་འགའ་ཟེར་ནས་རང་མགོ་ཡ་བཙོངས་བྱས་ནས་བླ་མའི་དོན་དུ་རང་མགོ་བཙོངས་བྱས་ནས་ནི་རྒྱ་མ་ཅག་ལ་ཕེབས་དེ་འདྲ་བྱུང་བ་རེད་བ། སོ་སོའི་རྐང་ལག་དེ་ཚོ་བཅག་བྱས་ནས། ཨོ་དེ་འདྲ་བྱས་པའི་བཀའ་དྲིན་ལ་བརྟེན་ནས་ལོ་བདུན་གྱི་རིང་ལ་བསྐལ་པ་གྲངས་མེད་གཉིས་ཀྱི་ཚོགས་བསགས་བྱས་ནས་ས་བརྒྱད་པ་མི་སྐྱེ་བའི་ཆོས་ལ་བཟོད་པ་ཐོབ་པ་རེད། བྱང་ཆུབ་སེམས་དཔའ་རྟག་ཏུ་ངུ་དེ། ཨོ་དེ་ད་ལྟ་དེ་དེ་ཟེར་དུ་འང་བླ་མའི་མཐུ་ལ་བརྟེན་ནས་ནི་ཚེ་ཐུང་ཉིད་ལ་ནི་བདེ་བླག་ཏུ་འགྲུབ་ཀྱི་རེད་ཟེར། བཤེས་གཉེན་དམ་པ་ཚུལ་བཞིན་བསྟེན་བྱེད་ཚེ་དེ་ནི་མྱུར་དུ་སྲིད་ལས་གྲོལ་འགྱུར་ཞེས། བུ་ལ་ཕན་པ་བསྒྲུབས་པ་མས་མཐོང་བཞིན། རྒྱལ་བ་མ་ལུས་ཐུགས་ཀྱི་གཏིང་ནས་དགྱེས། རྒྱལ་བ་རྣམས་དགྱེས་པར་གྱུར་པ་ཟེར་གི་རེད། རྒྱལ་བ་ཟེར་མཁན་སྟོང་གི་མཐུས་རང་ཤུགས་ཀྱིས་དགྱེས་ཀྱི་རེད། སློབ་མས་བླ་མ་ཚུལ་བཞིན་བསྟེན་པའི་ཚེ། རྒྱལ་རྣམས་སྤྱན་མ་དྲངས་ཀྱང་བླ་མའི་སྐུར། དགྱེས་བཞིན་བཞུགས་ནས་མཆོད་ཚོགས་དགའ་བཞིན་བཞེས། སློབ་མ་དེ་བླ་མ་ཚུལ་བཞིན་དེ་བསྟེན་མཁན་དེ་ཡིན་ན་རྒྱལ་བ་ཟེར་མཁན་སྤྱན་མ་དྲངས་ནའི་འགྲིག་གི་རེད། སྡེ་ནོར་ཡན་མེད་ཅིག་དང་མ་འདོད་ནས་འགྲིག་བར། མ་འདོད་ཅེས་བླ་མ་ལ་ཚུལ་བཞིན་བསྟེན་ནས་བསྲུབས་ཇ་ཕོར་པ་གང་ཕུལ་ཆུ་ཕོར་པ་གང་ཕུལ་བ་ཡིན་ན། རྒྱལ་བ་མ་ལུས་པ་ཚང་མ་ཐམས་ཅད་བླ་མའི་སྐུ་ལུས་ལ་བཞུགས་བྱས་ནས་མཆོད་པ་བཞེས་ག་ཕེབས་ཀྱི་ཡིན་གསུངས་པ་རེད། སློབ་མས་བླ་མ་ཚུལ་བཞིན་བསྟེན་པའི་ཚེ་རྒྱལ་རྣམས་སྤྱན་མ་དྲངས་ཀྱང་བླ་མའི་སྐུར། དགྱེས་བཞིན་བཞུགས་ཏེ་མཆོད་ཚོགས་དགའ་བཞིན་བཞེས་དེ་ཡི་རྒྱུད་ཀྱང་བྱིན་གྱིས་རློབ་པར་འགྱུར། རང་གི་རྒྱུད་དེ་བྱིན་གྱིས་རློབས་གི་རེད། ད་གི་ཟེར་ཕུར་ལྕོག་ངག་དབང་བྱམས་པ།

འོ་དེ་ལ་དུས་རྟག་ཏུ་བསྟེན་པ་ཡིན་ན་ཉོན་མོངས་པ་ཉེས་སྤྱོད་ཐམས་ཅད་ཆེད་མངགས་ནས་བཀག་མི་དགོས་པ་ཅིག་རང་ཤུགས་ཀྱིས་འགགས་འགྲོ་གི་རེད། དེ་མིན་དཔེར་ན་ང་རང་ཚོ་མི་ཡ་རབས་ཅིག་དང་འདྲིས་སོང་ན་ཡ་རབས་ཀྱི་སྤྱོད་པ་རྒྱག་འགྲོ་གི་འདུག་ཨང། མི་ཡག་ག་ཅིག་ཡིན་ན་མ་རབས་ཅིག་དང་འདྲིས་སོང་ན་ཨ་སྔ་མ་ཆང་འཐུང་མི་ཤེས་ན་གཞུག་མ་ཆང་འཐུང་འགྲོ་གི་འདུག་ཨ་སྔ་མ་སྣ་ཐ་འཐེན་མི་ཤེས་ན་སྣ་ཐ་འཐེན་ཤེས་པ་སྔ་མ་ཐ་མ་འཐེན་མི་ཤེས་ན་ཐ་མ་འཐེན་ཤེས་པ་སྔ་མ་ཤོ་སྦག་རྒྱག་མི་ཤེས་ན་མི་སྡུག་པ་ཅིག་དང་འདྲིས་སོང་ན་ཤོ་སྦག་རྒྱག་ཤེས་པ་ཨ་ནི་མི་དེ་སྡུག་རུ་སྡུག་རུ་འགྲོ་ན་ཁྱོ་མ། ཕྱག་བྱ་ཡི་ཁྱོད་ནི་མི་སྐྱེད་ཅིག། འཕང་བ་ཁྱོད་ནི་ཅུང་མཐོ་མི་ཞིག་སྐྱེད་ཅིག་ཡིན་ནས་མི་འདུལ་བ་ཅི་སྟེ་ཁྲེས་ཤེ་ན། ཨ་ནི་དང་པོ་ལྟ་ཟུ་ཐོང་ཐོང་ཁ་ཅིག་ཨ་ནི་བདུད་རུ་བདུད་རུ་སྤྲུལ་ནས་ཨ་ནི་རང་ཚོད་མི་བཟོད་པས་སྐྱེད། ཆང་ཐག་ཨ་ནི་ཆང་ཐག་བཙགས་སོང་ན་ཁོ། སྡོམ་པ་ཅི་ད་ཨ་ནི་རུ་བ་རྒྱུ་ཡས་འདི་ཡས་མ་རུ་བ། ང་ཚོ་རྒྱ་ནག་དང་རྒྱ་གར་དེ་ཚོ་ཡིན་ན་ཨ་ནི་རྩ་བ་ལྔ་ཟེར་གོ། བལ་ལས་རྩ་བ་བཞི་ཟེར། རྩ་བ་ལྔ་ཟེར་ཏེ་རྩ་བ་བཞི་ཡི་ནང་ནས་ཆང་འཐུང་བ་དེ་རྩ་བ་ཅིག་ལ་བརྩི་གི་རེད། རྒྱ་ནག་གི་དགེ་བསྙེན་ཅིག་ཡིན་ན་ཆང་འཐུང་ཙམ་བཟོ་ན་དགེ་བསྙེན་སྡོམ་པ་གཏོང་ཚར་རེད་ཡོད་མ་རེད། དགེ་ཚུལ་སློང་ད་ཕར་ཟུར་བཞག་ནས་དགེ་བསྙེན་ཅིག་ཡིན་ན་ཆང་ཨ་རག་ཟེར་མཁན་དེ་ཐིགས་པ་ཅིག་འཐུང་ཙམ་བཟོ་ན་དེ་ག་ནས་བཟུང་སྟེ་ཨ་ཁོ་ལོག་ཚར་རེད། དགེ་བསྙེན་ཡིན་ན་དགེ་བསྙེན་སྡོམ་པ་གཏོང་ཚར་རེད་དགེ་ཚུལ་ཡིན་ན་དགེ་ཚུལ་སྡོམ་པ་གཏོང་ཚར་རེད། རྩ་བ་ལྔ་ཟེར་གྱི་རེད་རྒྱ་ནག་འདི་ཚོ་ལ། དང་པོ་ཁས་ལེན་སྐབས་ལ་རྩ་བ་ལྔ་ཁས་ལེན་དགོས་སྐོར་དགེ་བསྙེན་ཡིན་ན། དགེ་ཚུལ་ཡིན་ན་ནི་བླང་འདས་སུམ་ཅུ་སོ་དྲུག་ཁས་ལེན་དགོས་རུ་བ་དེ་ནི་རྩ་བ་ལྔ་ཡོད་པ་རུ་བ། དགེ་སློང་ཡིན་ན་ཁྲིམས་ཉིས་བརྒྱ་ལྔ་བཅུ་རྩ་གསུམ་རུ་བ་དེ་ཚོ་རྒྱ་ནག་ནང་ལ་ད་ག་རང་ཡོད་རེད། དགེ་ཚུལ་སློང་གི་སྡོམ་པ་དགེ་བསྙེན་སྡོམ་པ་ཟེར་དེ་ཆང་དེ་ཞེ་དྲག་དཔེ་ཉེས་པ་ཆེན་པོ་ཅིག་བརྩི་གི་རེད་ཆང་དང་ཨ་རག་ད་རག་ཟེར་མཁན་ཚང་མ་ཁོངས་གཅིག་བརྩི་གི་རེད་ཆང་ཟེར་མཁན་དེ་ང་རང་ཚོ། ནས་ཀྱིས་བཙོས་བཞག་གི་དེ་རྐྱང་རྐྱང་མ་རེད་རྒུན་འབྲུམ་གྱིས་བཙོས་བཞག་གི་དེ་ཡིན་ནའི་རེད།

ད་ལྟ་གྲྭ་ཆས་མ་གོན་རུ་བྱོན་ན་འོས་སོ་གྲྭ་ཆས་གོན་གོན་པ་ཅིག་ཕྱིན་ན་དེ་འདྲ་བཙུན་མོ་དཀྱིལ་ལ་དེ་དེ་གི་དེ་ངོ་ཡང་ཚ་པོ་འདྲ་ཞིག་འདུག་ཞབས་འདྲེན་ཞུ་ཕྱིར་རོ། བསྟན་པ་འཇིག་པའི་རྟགས་ཟེར་མཁན་དེ་ཟེར་ན་ཆགས་པར་བ། དེ་འདྲ་ཡོང་གོ་རེད་ཅེ་ན། ཨོ་དེ་འདྲ་ང་རང་ཚོ། བདུད་དང་སྡིག་པའི་གྲོགས་པོ་ཡིས་མི་ཚུགས་པ་ཅིག་གལ་ཆེན་པོ་ཞིག་དག་རེད། ཉོན་མོངས་ཉེས་སྤྱོད་དང་བཅས་རང་ཤུགས་ཀྱིས་ཟེར། ད་དགེ་བའི་བཤེས་གཉེན་ཞིག་དང་མཉམ་དུ་དེ་དེ་གི་དེ་ཡིན་ན་དེ་ལྟ་བུ་ཡོང་གི་མ་རེད་བ། འགག་ཅིང་དཀར་ཆོས་ངང་གིས་འཕེལ་བར་འགྱུར་ཟེར་དཀར་པོའི་ཆོས་ས་ལམ་ཡོན་ཏན་དང་བཅས་པ་ངང་ངམ་ཤུགས་ཀྱིས་ཅིག་ཡར་འཕེལ་གྱི་རེད། འདི་དང་ཕྱི་མར་བདེ་བ་རྒྱ་ཆེ་ཐོབ་ཟེར། ཚེ་འདི་ལ་ཡང་བདེ་བ་རྒྱ་ཆེན་པོ་ཐོབ་ཀྱི་རེད་ལ། ཕྱི་མ་ལ་ཡང་བདེ་བ་རྒྱ་ཆེན་པོ་ཐོབ་ཀྱི་རེད་ཟེར། ཚེ་འདི་ལ་བྱེད་ཀྱི་ཡིན་ན་ནི་ང་ཚོ་སྐྱེས་བུ་དམ་པ་དེ་འདྲ་ཡིན་ན་མཛད་འཕྲིན་རྒྱས་མ་རྒྱས་དེ་ཡང་བཤེས་གཉེན་བསྟེན་ཚུལ་ལ་རག་ལས་པ་རེད་ཟེར་ནས་ཧ་མ་ཅལ་ཅོལ་དུ་བགྱིད་ཆོག་དེ་འདྲ་ཞེ་དྲག་གསུངས་ཡོད། བཤེས་གཉེན་བསྟེན་ཚུལ་ཚུལ་བཞིན་དུ་བྱེད་པ་ལ་བརྟེན་ནས་ནི་མཛད་འཕྲིན་རྒྱས་ཐུབ་པ་རེད། བཤེས་གཉེན་ཚུལ་བཞིན་དུ་མ་བྱས་པ་ཡིན་ན་ཡོན་ཏན་ཆེན་པོ་ཡོད་པ་ཡིན་ན་ཚུལ་ནི་མཛད་འཕྲིན་རྒྱས་ཐུབ་ཀྱི་མ་རེད། གང་ཡང་ཕན་ཐོགས་ཡོད་མ་རེད། བསྟན་པ་ལའང་ཕན་གྱི་མ་རེད་རང་ལའང་ཕན་གྱི་མ་རེད། ཚེ་འདི་ཉིད་ཡིན་ནའང་ད་ག་རེད། ཚེ་ཕྱི་མ་ད་ག་ཨ་ཅང་ཅང་རེད་བ། ཨོ་ཨོ་ཏོས་ཀྱི་འདི་དང་ཕྱི་མར་བདེ་བ་རྒྱ་ཆེ་ཐོབ་ཟེར་དེ་རེད། ཚེ་འདིར་བླ་མ་ཚུལ་བཞིན་མཉེས་བྱས་པའི་རྒྱུ་མཐུན་འབྲས་བུ་ཚེ་རབས་ཐམས་ཅད་དུ་དགེ་བའི་བཤེས་གཉེན། དགེ་བའི་བཤེས་གཉེན་མཆོག་དང་མཇལ་འགྱུར་ཞིང། ཚང་ལ་མ་ནོར་དམ་ཆོས་ཐོས་པར་འགྱུར། ཚེ་འདིར་དགེ་བའི་བཤེས་གཉེན་ཚུལ་བཞིན་དུ་བསྟེན་པ་ཡིན་ན་ཕྱི་མ་དེ་ཚོ་ལ་དགེ་བའི་བཤེས་གཉེན་དེ་ལས་བཟང་ཙམ་དེ་ལས་བཟང་ཙམ་ཅིག་དང་མཇལ་བྱས་ནས། ཚང་ལ་མ་ནོར་བའི་དམ་པའི་དམ་པའི་ཆོས་དང་ཕྲད་པ། བསྟན་པ་དང་མཇལ་བ་དེ་འདྲ་ཡོང་གི་རེད། མདོར་ན་བཤེས་གཉེན་བསྟེན་པས་གནས་སྐབས་སུ། མི་ཁོམ་ལས་ཐར། ལྷ་མིའི་རྟེན་བཟང་རྙེད། མཐར་ཐུག་འཁོར་བའི་སྡུག་བསྔལ་ཀུན་ཟད་ནས་ངེས་ལེགས་གོ་འཕང་དམ་པ་ཐོབ་པར་འགྱུར། འོ་དེ་ཤིང་ཉིན་དེ་ནི་བོན་རྒྱས་ཟིན་གྱི་རེད། ད་མ་བསྟད་པའི་ཉི་མས་བརྗེད་པའི་དུས་རེད་མ་བསྟད་པའི་ཉི་མས་ནི། དེ་ལྟར་བཤེས་གཉེན་ཚུལ་བཞིན་བསྟེན་བྱས་པས་ཕན་ཡོན་སོང་ཅི་མི་ཆོད། སོང་མི་ཆོད་པ་དེའི་བཞིན་དུ་མ་བསྟད་པ་དང་བསྟེན་ཚུལ་ལོག་པ་ཡི་ཉི་མས་བསྟེན་ཡང་སོང་ཅི་མི་ཆོད་དེ། དགེ་བའི་བཤེས་རྣམས་འཇག་པ་ཕྲིན་ལས་དེ་རང་གི་བླ་མར་ཤར་བའི་ཉིན་ཡིན་ཕྱིར་དེ་ལ་མ་གུས་འཇག་པ་མ་གུས་པར་སོང་ཕྱིར་དེ་ལས་མནར་མེད་ལྕི་བ་གོམས། རྒྱལ་བ་སེམས་ཅན་ཚང་མ་ཐམས་ཅད་ལ་ནི་ཉི་མས་བྱས་པ་ཡིན་ན་དེ་ལས་མནར་མེད་ལྕི་བས་ཀྱང་ང་ཚོ་དགའ་བ་དགོས། དཔེར་ན་སངས་རྒྱས་སྤྱི་ལ། སངས་རྒྱས་སྤྱི་ལ་ནི་དཔེར་ན་བརྙས་སྨོད་ཤོར་བ། དགེ་སློང་ལྷས་སྦྱིན་ལྟ་བུ་དེས་ནི་དགེ་སློང་ལྷས་སྦྱིན་དེས་རྒྱལ་བ་ཤཱཀྱ་ཐུབ་པ་ལ་ནི་ངན་སེམས་ཀྱིས་ཁྲག་ཕྱུང་ནས་ནི་མཚམས་མེད་ཀྱི་ལས་བསགས་ནས། སྡིག་པ་ཆེན་པོ་ཞེ་པོ་ཅིག་བསགས་པ་རེད་བ། ཨ་ནི་ང་རང་ཚོ་བླ་མ་ལ་བརྙས་སྨོད་ཤོར་བ་ཡིན་ན་ཕྱོགས་བཅུའི་སངས་རྒྱས་ཐམས་ཅད་ལ་བརྙས་སྨོད་ཤོར་བ་ལྷས་སྦྱིན་ལས་བྱས་པའི་འབུམ་ཕྲག་དང་ཁྲི་ཕྲག་མང་པོ་གྲངས་མེད་མང་པོས་ང་ཚོ་སྡིག་པ་ཆེས་བྱུང། ཨོ་དེས་གསུངས་ཕྱིར་དེ་ལས་རྣམ་སྨིན་ལྕི་བ་གང།

ཚང་མས་ང་དང་མི་འགལ་གཅོད་བྱེད་པ་ཡིན་ན་ཡང་ང་ལ་བལྟས་ནས་ཆོག་འགྲུལ་གྱི་ཨར་འདི་ནས་བླ་མ་ལ་གཉིས་མེད་བྱང་ཆུབ་དེ་ཡིན་ན་ཆོག་འགྲུལ་ཡ་ཆོད་ཡོད་མ་རེད། ལོངས་སྤྱོད་ཤིང་ལྔས་གཉིས་མེད་ལྷོད་བྱེད་པའི་གང་ཟག་དེ་ནི་རྒྱུད་སྟོད་གྲུབ་པའི་མཆོག་ཉི་མ་བདུད་རྩི་སྤངས་ཏེ་སྦས་གྱུར་ཀྱང་གཉའ་གསང་འབྲུ་དང་འདྲ་བར་རྒྱུད་ལས་གསུམ་ཟད། ཉིན་མོ་ནི་ང་རང་ཟད། སྐར་ཆ་ཤེས་ཡས་སྤངས། ཟས་ཟ་ཡས་སྤངས་མཚན་མོ་གཉིད་མ་ཁོག་བཅས་འགྲུལ་པ་ཡིན་ན་ཡང་གཉིད་བག་འགྲོ་བསྡད་དུ་བྱེད་པ་རེད། བླ་མ་མཆོག་ལ་གུས་པ་དང་འདྲ་ན་ཡོན་ཏན་མི་བྱེད་ཅེས་པ་མྱང་བྱོས་ཤིག།

དེའི་ཆེད་དུ་དམ་པའི་ཆོས་ཟབ་མོ་གསན་ནས་ཉམས་སུ་བླང་སྙམ་པའི་ཀུན་སློང་ཀུན་སྤྱོད་ཀྱི་རིམ་པ་རྣམས་ལེགས་པར་གསལ་བཏབ་སྟེ་གསན་པར་ཞུ། གང་གསན་པར་བྱ་བའི་ཆོས་ནི། ཆོས་ཕུང་བརྒྱད་ཁྲི་བཞི་སྟོང་གི་སྙིང་པོ། རྒྱལ་བའི་གསུང་རབ་ཐམས་ཅད་ཀྱི་གནད་འདུས་པ་ཤིང་རྟ་ཆེན་པོ་ཀླུ་སྒྲུབ་དང་ཐོགས་མེད་གཉིས་ཀྱི་ལམ་སྲོལ། དཔལ་སྙོ་མའི་འབྲས་སྤུངས་ཀ་ར་ཤེས་རིག་སྦྱར་ན་ཁྲུས་ཀྱི་བཅུད་ཆུང་བ། སྦྱར་བ་བཅུད་སྦྱར་བ་ཙོང་ཁ་བ་ཆེན་པོ་ཡོན་གསལ་ནི་ཉེ་བར་འཇུག་པའི་མན་ངག། སྐྱེས་བུ་སྲོང་བཅས་ལོངས་ཀྱི་རིམ་པ་དང་བཅས་མ་ཚོར་བ་མེད་པར་འདུས་པ། སྐལ་ལྡན་གྱི་སྤྱི་བོ། སངས་རྒྱས་ཀྱི་སར་འཁྲིད་པར་བྱེད་པའི། དེ་ནས་བྱང་ཆུབ་ལོངས་སྤྱོད་རིམ་པའི་སྒོ་ནས་གང་ཤེས་པར་བྱ་བའི་ཆོས།

བྱང་ཆུབ་ལོངས་སྤྱོད་རིམ་པ་གྱི་སྡོམ་པ་ཟེར་གྱི་རེད། དེའི་སྔོན་གྱི་སློབ་མ་ཇི་ལྟར་བྱེད་བ་སེལ་སློབ་མ་ཨ་ནི་ལོངས་སྤྱོད་རིམ་པ་ལ་ཇི་ལྟར་བཀྲི་བ་སེལ། ཧོ་དེ་ཡིན་མོད། དེ་ལ་དེ་ནས་ལོངས་ཀྱི་རྩ་བ་བཤེས་གཉེན་སྤྲད་པའི་ཚུལ་དང་བསྟན་ནས་ལོངས་ཇི་ལྟར་འབྱོར་བའི་རིམ་པ་གཉིས་བྱས། ལོངས་ཀྱི་རྩ་བ་བཤེས་གཉེན་སྤྲད་པའི་ཚུལ་དེ་ལ་དེ་ནས་རྒྱུད་དངོས་འཇུག་གསུང། རྒྱུད་དངོས་འཇུག་གསུང་བྱས། རྒྱུད་བ་སྐལ་བཟོ་བཤད་ཚ་ཁའི་ནང་བཅས་འཇུག་ཡོད་ཆོས་དྲུག། སྦྱོར་བའི་ཆོས་དྲུག་པོ་དེ་ནི་གཏན་གཏན་ཏག་ཏག་ངེས་ངེས་ཏག་ཏག་བྱེད་དགོས་རེད། ང་ཚོ་སྦྱོར་བའི་ཆོས་དྲུག་འདོན་དགོས་རེད། བདེན་གི་སྐོར་ལ་སྦྱོར་བའི་ཆོས་དྲུག་པོ་དེ་ངོ་མི་ཤེས་ན་ནི། སྦྱོར་ཆོས་འདོན་གྱི་ཡོད་ཟེར་ཡང་ནི་སྦྱོར་བའི་ཆོས་དྲུག་པོ་དེ་ག་རེ་རེད་ཟེར་ན་བཤད་ཡས་མ་རེད། ཨ་ཨ་དེ་ཡག་པོ་བྱེད་ཉན་པ་བྱས་ད་རེས་ཡང་གྲངས་ཁ་ཅིག་རྒྱག་གི་ད་ཁྱེད་རང་ཚོ་ཡག་པོ་ཉན་པ་བྱས་ཨ་སྤུ་གུ་ཆུང་ཆུང་དེ་ཚོ། དང་པོ་དེ་ནི་གནས་ཁང་བྱི་དོར་བྱས་ལ་སྐུ་གསུང་ཐུགས་ཀྱི་རྟེན་དགྲམ་པ་ཟེར་དེ་གད་རྒྱག་ཡ་དེ་རེད། ཨ་ཨ་གད་ཕྱིས་གཙང་མ་ཡག་པོ་ཅིག་བྱས་ཏེ།

བ་དེ་འདྲ་བྱས་ནས་མཆོད་པ་ཕུལ་བས་ནི་མཆོད་པ་ཕུལ་ལས་མ་ཕུལ་ཡག་རེད་མཆོད་པ་ཕུལ་ནས་ཕན་ཡོན་ཡོང་རྒྱུ་ཕར་བཞག་ནི་ཉེས་དམིགས་ཉེས་དམིགས་ཅིག་ཡོད་རེད་དེ་འདྲ་མཆོད་པ་མཆོད་པའི་རྫས་དེ་སྒྲུབ་དུས་སྐབས་ལ་ནི་སེམས་ཅན་ལ་གནོད་འཚེ་མེད་པ་གཙོ་བོ་གཙོ་བོ་སེམས་ཅན་ལ་གནོད་འཚེ་མེད་པ་ཅིག་དགོས་རེད་མ་གཏོགས་སེམས་ཅན་ལ་གནོད་འཚེ་བྱེད་གི་བྱེད་གི་བྱེད་གི་མཆོད་པ་མཆོད་པའི་རྫས་བསྒྲུབས་ཏེ་དཀོན་མཆོག་ལ་ཡར་ཕུལ་བས་ནི་དཀོན་མཆོག་གཞི་བྲིས་ཀྱི་རེད་མ་གཏོགས་དཀོན་མཆོག་གིས་དེ་ཐུགས་མཉེས་པོ་བྱས་ནས་བཞུགས་མ་རེད། འོ་དེ་གཡོ་མེད་པ་ཟེར་དེ་རེད། ཁྱབ་པའི། གཡོ་མེད་པ་སྐུ་པར་འཛིན་པ་ཞིང་འབག་ཟེར། གསུམ་པ་སྟན་བདེ་བ་ལ་ལུས་རྣོ་རྣོ་གྱི་ཆུ་འདོན་འདེད་ཀྱི་སྒོ་ནས། སྐྱོན་འགྲོས་སེམས་བསྐྱེད་ཚད་མེད་ཞེས་བྱ་བ་ཟེར་དེ། དེ། ཁ་ཚོན་བཤད་པའི་དེ་ནང་བཞིན་ནི། ནི། ལུས་རྣོ་རྣོ་གྱི་ཆུ་འདོན་ཟས་ཀྱི་བརྡུང་བ་སྐོམ་པ་རྡོ་རྗེ་སྤྱན་དྲངས་བྱེད་པ་ལག་པ་གཉིས་མཉམ་གཞག་བྱེད་པ། བགེགས་ཚེ་དྲང་པོ་བསྲུང་བ་སྨན་སྣ་རྩི་ལ་ཕོག་པ། ཆུ་དང། སུལ་རང་བོགས་ལས་བཞག་པ་སྤྱི་སྐད་ཀྱི་རྩི་ལ་སྦྱར་བ།

སྐྱབས་ཡུལ་དེ་དགའ་སེ་སའི་ན་ཡུལ་བྱས་ནས། སེང་གེ་ཆེན་པོ་བརྒྱད་ཀྱིས་བཏེགས་པའི་ཁྲི་ཡངས་ཤིང་རྒྱ་ཆེ་བ་དེའི་སྟེང་དུ་ནི་ཁྲི་ཆུང་ལྔ་ཡོད་པ། དཀྱིལ་དེའི་ནང་ལ་སྟོན་པ་ཐུབ་པའི་དབང་པོ། རང་གི་རྩ་བའི་བླ་མ་དང་ངོ་བོ་དབྱེར་མེད་པར་སྟོན་པ་ཐུབ་པའི་དབང་པོ། གཡས་ཕྱོགས་སུ་རྒྱལ་བ་བྱམས་པ་མགོན་པོ་ནས་གཙོས་པའི་རྒྱ་ཆེན་སྤྱོད་བརྒྱུད་གཡོན་ཕྱོགས་སུ། རྗེ་བཙུན་འཇམ་དཔལ་གཙོ་བོ་བྱས་པའི་ཟབ་མོ་ལྟ་བརྒྱུད། རྒྱབ་ཕྱོགས་སུ་རྒྱལ་བ་རྡོ་རྗེ་འཆང་གཙོ་བོ་བྱས་པའི་ཉམས་ལེན་བྱིན་རླབས་བརྒྱུད་པའི་བླ་མ། མདུན་ཕྱོགས་སུ་རང་གི་ཆོས་འབྲེལ་དངོས་ཐོབ་ཀྱི་བླ་མ།

ང་ཚོ་ཚིག་གཉིས་བྱས་ཏེ་ནི་ང་ཚོ་སྤྱིར་མདོ་ལམ་ལས་ཀྱང་སྔགས་ལམ་དེ་མྱུར་བ། དེ་ལས་ཀྱང་སྙིགས་དུས་ཀྱི་ཚེ་ཐུང་གཅིག་ལ་སངས་རྒྱས་ཀྱི་གོ་འཕང་ཐོབ་ཐུབ་པས་ཀྱིས་དེ་ལས་ཀྱང་མྱུར་བ། ཨཱ་ཏོ་སྐྱེས་ཀྱིས་ནི་མྱུར་བ་མྱུར་བ་ཟེར་ཏེ། དེ་སྐྱེས་དེ་ཚར་སོང་ན་དེ་ནི་ཚོགས་ཞིང་གསལ་འདེབས་པ་དེ་ལ་གོང་དུ་སྐྱབས་ཡུལ་གསལ་འདེབས་པ་དེ་ཡར་དྲན་ཙམ་བྱས་ནས་འགྲིག་གི་རེད།

ཚིག་ལ་དེ་ཀོ་ལོ་ལས་སླ་པོ་ཅིག་ཡོད་རེད་བ། དེ་རྒྱུད་ལ་སྦྱར་ཏེ་སངས་རྒྱས་ཚད་མས་མ་དམིགས་པའི་ས་ཕྱོགས་མེད་ཟེར་ཚིག་དེ་གའི་ཉམས་ལེན་གྱི་ཁྱད་པར་ཆེན་པོ་ཞེ་པོ་ཅིག་པ་མང་པོ་ཞེ་པོ་ཅིག་ལ་སྦྱར་རྒྱུ་ཡོད་རེད་སངས་རྒྱས་ཚད་མས་མ་དམིགས་པའི་ས་ཕྱོགས་མེད་ཟེར། དཔེར་ན། ཤེས་བྱ་གར་ཁྱབ་ས་ལ་སངས་རྒྱས་ཀྱི་རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་མ་ཁྱབ་པ་ཡོད་མ་རེད་བ། ཤེས་བྱ་ཡོངས་སུ་རྫོགས་པ་ཤེས་བྱ་ཟེར་ན་ད་ག་རང་མ་གཏོགས་ཡོད་མ་རེད་ཟེར་དེ་རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་ཀྱིས་མཁྱེན་དེ་ག་རང་མ་གཏོགས་མ་མཁྱེན་མཁན་གྱི་ཤེས་བྱ་ཟེར་མཁན་དེ་རྩ་ནས་ཡོད་མ་རེད་བ། ད་ཤེས་བྱ། ཡོད་ཚོགས་ཡོད་ཚད་སྒང་ག་ལ་ནི་སངས་རྒྱས་ཀྱི་ཐུགས་ཀྱིས་ཁྱབ་པས་ཤེས་བྱ་ཆོས་ཀུན་རྒྱལ་བའི་བློ་གྲོས་ཐུགས་ཟེར་འདུག་པ། ཤེས་བྱ་ཆོས་ཀུན་རྒྱལ་བའི་བློ་གྲོས་ཐུགས་ཟེར་ཚིག་དེ་ཞེ་དྲག་པས། ཧ་ཅང་ནི་བས་ཟབ་པོ་ཞེ་དྲག་རེད། རྒྱལ་བ་ལྔ་པ་ཆེན་པོ་གིས་དེ་ལ་ཞེ་དྲག་བས་བསྟོད་བསྔགས་ཞེ་དྲག་བཏང་བ་རེད་དེ་བསམ་གྱིས་མི་ཁྱབ་པའི་ཚིག་ཅིག་རེད། ཤེས་བྱ་ཆོས་ཀུན་རྒྱལ་བའི་བློ་གྲོས་ཐུགས་ཟེར། དེ་སངས་རྒྱས་ཁོ་ན་ལ་མ་གཏོགས་ཡོད་མ་རེད། ཤེས་བྱ་ཆོས་ཀུན་རྒྱལ་བའི་བློ་གྲོས་ཐུགས་ཟེར། ཤེས་བྱ་གར་ཁྱབ་ས་ལ་ནི་སངས་རྒྱས་ཀྱི་ཐུགས་ཀྱིས་ཁྱབ་པ་རེད་བ། སངས་རྒྱས་ཀྱི་ཐུགས་ག་པར་ཁྱབ་ས་ནི་སྐུ་ཡིས་ཁྱབ་དགོས། སྐུ་དང་ཐུགས་གཉིས་པོ་དེ་ངོ་བོ་གཅིག་ངོ་བོ་གཅིག་ལ་ལྡོག་པ་ཐ་དད་ཚུལ་དུ་གནས་འདི་སྐད་དེ། སངས་རྒྱས་ཁོ་ན་ལས་མ་གཏོགས་ཡོད་མ་རེད་སྐུ་དང་ཐུགས་གཉིས་པོ་དེ་ངོ་བོ་གཅིག་ལ་ལྡོག་པ་ཐ་དད་ཚུལ་དུ་གནས་འདི་སྐད། ངོ་བོ་གཅིག་པ་ཆ་ལ་སངས་རྒྱས་རེད་དེ་ཀོ་ལེ་ངོ་བོ་གཅིག་རེད་ས་རེད། སྐུ་ཟེར་ནའི་ཐུགས་རེད་ཐུགས་ཟེར་ནའི་སྐུ་རེད་ས་རེད། ང་རང་ཚོ་སངས་མ་རྒྱས་པའི་གནས་སྐབས་སུ་ལུས་ངག་ཡིད་གསུམ་ཁག་ཁག་རེད་བ། སངས་རྒྱས་ཚར་ཙམ་ན་ལུས་ངག་ཡིད་གསུམ་པོ་དེ་གཅིག་ཏུ་གྱུར་ས་རེད། ལུས་ངག་ཡིད་གསུམ་ངོ་བོ་གཅིག་ཏུ་གྱུར་ནས། ཐུགས་ཟེར་ནའི་ད་ག་རེད་སྐུ་ཟེར་ནའི་ད་ག་རེད་གསུང་ཟེར་ནའི་ད་ག་རེད་དེ་ཚང་མ་ཐམས་ཅད་གཅིག་གི་ངོ་བོ་ལ་གྱུར་པ་རེད། ཡིན་ཙང། སངས་རྒྱས་ཚད་མས་མ་དམིགས་པའི་ས་ཕྱོགས་མེད་ཟེར་ཏེ། ས་ཕྱོགས་ཡིན་ཚད་ལ་ཡོད་དགོས་ཏེ་སངས་རྒྱས་མེད་སའི་ས་ཆ་རྩ་ནས་ཡོད་མ་རེད། ག་པར་ག་ས་སངས་རྒྱས་ཡོད་དེ་ཁྱེད་རྐྱང་ཁྱེར་ང་ཚོས་ལས་ཀྱི་སྒྲིབ་པ་གྱིས་མ་མཐོང་བ་ཅིག་རེད། ད་ལྟ་ལམ་རིམ་བདུད་རྩི་སྙིང་པོ་ནང་གི་བཤེས་གཉེན་བསྟེན་ཚུལ་སྐབས་སུ་འདུག་པ་ལས་ངན་སྒྲིབ་གཡོགས་དེ་དང་མ་བྲལ་རེད།

རྡུལ་གཅིག་སྟེང་ན་རྡུལ་སྙེད་སངས་རྒྱས་རྣམས་ཟེར། ཨ་དེ་འདྲ་ཟེར་དགོས་ཡ་དེ། ང་རང་ཚོ་བསམ་བློ་བཏང་བ་ཡིན་ན་བས་ཞེ་དྲག་ཁྱད་པར་ཆེན་པོ་ཡོད་རེད་སངས་རྒྱས་ལ་དད་པ་བྱེད་ཡ་དེ་ལ། བས་ཧ་ལས་ཡ་འདྲ་ཅིག་བས་དད་པ་ནམ་རྒྱུན་དང་མི་འདྲ་གི་བྱེད་ཡ། བས་སངས་རྒྱས་ཡིན་ཚད་དེ་ག་པར་ག་ས་ཡོད་པ་ཡིན་ཟེར་ང་རང་ཚོ་མ་མཐོང་རེད་བ། དེ་ཡས་ནས་མཐོང་བ་ཅིག་སྤྱན་འདྲེན་པ་དེ་ལ་རང་བཞིན་ཆོས་སྐུ་ཡི་གནས་ནས་སྤྱན་འདྲེན་པ་ཟེར། རང་བཞིན་གྱི་གནས་ནས་སྤྱན་སྤྱན་འདྲེན་པ་ཟེར་གྱི་འདུག་པ་ང་རང་ཚོ་བདག་བསྐྱེད་དེ་ཚོའི་ནང་ལ། སྒོམ་པ་དང་འདྲ་བའི།